ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་སུམ་ཅུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས། རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེམས་བཟང་པོ་བྱ་དགོས་པ་དང་ཆོས་ལུགས་ཕན་ཚུན་འཆམ་མཐུན་བྱ་དགོས་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་སྒང་ཏོག་ཏུ་མང་ཚོགས་ལ་བཀའ་ཆོས་སྩལ་བའི་སྐབས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐའེ་ཝན་གྱི་ཡིག་གཟུགས་སྒྱུ་རྩལ་བ་ཞིག་གིས་ཡིག་གཟུགས་བྲིས་རྩལ་གྱི་འགྲེམས་སྟོན་གྱི་ལམ་ནས་རང་ལུས་མེ་སྲེག་བཏང་མཁན་བོད་ནང་གི་བུད་མེད་ཚོར་མྱ་ངན་དང་ཆེ་བསྟོད་ཞུས་འདུག་པ་འདིའི་ཐད། བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་དགོས་ཡོད་ཅེས་བྱང་ཨ་མི་རི་ཀའི་ས་གནས་ཁག་བདུན་གྱི་གཞོན་ནུ་ཚོགས་པའི་ཚོགས་མི་ཚོས་ནེའུ་ཡོག་གྲོང་ཁྱེར་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་ལ་གྲོང་ཁྱེར་ནེའུ་ཡོག་ནས་འདི་གའི་གསར་འགོད་པས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེམས་བཟང་པོ་བྱ་དགོས་པ་དང་ཆོས་ལུགས་ཕན་ཚུན་འཆམ་མཐུན་བྱ་དགོས་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར། སྒང་ཏོག་ཏུ་མང་ཚོགས་ལ་བཀའ་ཆོས་སྩལ་བའི་སྐབས་གསུངས་ཡོད་པའི་སྐོར། སྒང་ཏོག་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཚེས་བཅུ་གཉིས་ཉིན་སྒང་ཏོག་ནང་གི་བཞུགས་གནས་མགྲོན་ཁང་ནས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕེབས་སྐབས་ཕེབས་ལམ་གཡས་གཡོན་དུ་དད་ལྡན་ཆོས་ཞུ་བས་ལག་ཏུ་དཀར་གཙང་མཇལ་དར་བདུག་སྤོས་མེ་ཏོག་སོགས་ཐོགས་ཏེ་ཕེབས་བསུ་ཞུས་ཡོད་པ་མ་ཟད་སྒང་ཏོག་དཔལ་འབྱོར་རྩེད་ཐང་གི་ཕེབས་སྒོའི་མདུན་དུ་མངའ་སྡེའི་སྲིད་སྐྱོང Lakshman Prasad Acharya དང་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh Tamang རྣམ་གཉིས་ནས་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་ཞུས་གནང་སོང་དེ་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་བ་དང་འབྲེལ་བཀའ་སློབ་བསྩལ་དོན་དུ་འཛམ་གླིང་འདིའི་སྟེང་གི་མི་དུང་ཕྱུར་འགའ་ཤས་ཤིག་ཡོད་པ་ཚང་མ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་མཁན་གཅིག་གྱུར་ཡིན་ན་ཡང་དཀའ་རྙོག་མང་པོ་ཞིག་མིས་བཟོས་པ་ཞིག་ཆགས་ཀྱི་ཡོད་པ་དེ་ཡང་སྐབས་རེ་ཆོས་ལུགས་མི་འདྲ་བའི་ཐོག་ནས་རྙོག་དྲ་ཡོང་བཞིན་ཡོད་དུས་ཆོས་ལུགས་མི་འདྲ་བ་ཕན་ཚུན་འཆམ་མཐུན་དགོས་རྒྱུ་གལ་ཆེ་ཡིན་པ་བཀའ་བསྩལ་དོན།
ང་རང་ཚོ་གཅིག་གི་མི་ཚང་མ་ལོག་པའི་སྐྱེས་ཙམ་ཉིད་ནས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་རང་གི་ངང་གིས་ཡོད་རེད། ཐ་ན་པའི་བྱ་བྱིའུ་ཚོ་དང་གཅིག་གི་སེམས་ཅན་ཚོ་ཡིན་ནའི་པའི་སྐྱེས་ཙམ་ཉིད་ནས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་དེ་ཚང་མ་ལོག་ལ་འདུག་ག། ང་རང་ཚོ་པའི་སྲོག་ཆགས་ཚང་མ་ལ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་ཆགས་བསྡད་ཡོད་རེད་ད་དེའི་ནང་ཚན་ནས་ང་ཚོ་མིའི་རིགས་ཀྱི་རང་བཞིན་ལྷན་སྐྱེས་ཀྱི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡོད་པའི་ཐོག་ལ་ཡང་ང་རང་ཚོ་མིའི་གཅིག་གི་སྤྱི་ཚོགས་ནང་ལོགས་ལ་ཡ་ཞིག་སྡུག་བསྔལ། ཡོང་ཡག་གི། ཨེ་ནི་ཅིག་གི་བྱ་བྱེད་མང་པོ་ཅིག་ང་ཚོས་སྤེལ་བསྡད་ཀྱི་ཡོད་རེད། ཨེ་ནི་ཐབས་སྐྱོ་ཅིག་ལ་ཡ། ཆོས་ལུགས་མི་འདྲ་བ་ཡོད་པ་དེ་ཚོ་འདྲས། འདྲས་གི། ཡང་ཅིག་གི། ཏོག་ཙེ་ཅིག་གི། ང་ཚོ་དང་ཁོང་ཚོ་ཟེར་ནས་བཤད་བསྡད་ཡ་རབས་དེ་འདྲའི་ཅིག་གི་ཡོང་བསྡད་ཀྱི་འདུག་ཨ། བྱས་ཙང་དེ་འདྲས་གི་རྐྱེན་པས་ང་རང་ཚོ། འཛམ་བུ་གླིང་འདི་སྒང་གི་མི། དུང་ཕྱུར། ཁ་ཤས་ཤིག་ཡོད་བསྡད་པ་དེའི་དེ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་རེད་དེ་ཡིན་ནའི་གཅིག་ང་རང་ཚོ་རང་ཉིད་ཀྱི་རྙོག་དྲ་ཡོང་ཡ་མང་པོ་གཅིག་ང་རང་ཚོའི་མི་ཡིས་ད་བཟོས་བསྡད་ཡ་ཞིག་ཆགས་ཀྱི་འདུག་ག་ཨེ་རེད་ང་ཆ་བཞག་ན་མི་ཆོས་ལུགས་ཚང་མ་ལོག་ལ་ངས་གུས་ཞབས་བྱེད་ཀྱི་ཡོད་ང་རྟག་པར་ཕར་ཚུར་ཕྱིན་པའི་སྐབས་དུས་ལ་ཡ་ཡེ་ཤུའི་ལྷ་ཁང་དང་ཧིན་རྡུའུ་ལྷ་ཁང་དང་ནང་པའི་ལྷ་ཁང་དང་དེ་འདྲ་ཚང་མ་ལོག་ལ་ང་འགྲོ་བསྡད་ཀྱི་ཡོད་ཆོས་ལུགས་ཚང་མ་ལོག་ལ་ངས་གུས་ཞབས་བྱེད་ཀྱི་ཡོད་རེད་དེ་ཡང་གཅིག་ང་རང་ཚོའི་བསམ་བློའི་ནང་ལ་ཡག་ཨེ་ནི་ང་ཚོ་ཆོས་ལུགས་འདི་ཡིན་ཨེ་ནི་ཁོང་ཚོ་ཆོས་ལུགས་འདི་རེད་ཟེར་ནས་ཡང་ཏོག་ཙེ་ཆོས་ལུགས་མི་འདྲ་བའི་ཐོག་ནས་ཡང་ཏོག་ཙེ་ང་ཚོ་རྙོག་དྲ་ཡོང་ཡག་ཅིག་ཡོང་གི་འདུག་ག་བྱས་ཙང་ང་རང་ཚོ་ད། ཚང་མ་ལོག་འཆམ་པོ་བྱེད་ཡག་ད་དེའི་ནང་ཚན་ནས་ཆོས་ལུགས་མི་འདྲ་བ་ཡོད་པ་འདིའི་དེ་ང་རང་ཚོ་འཆམ་པོ་བྱེད་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག།
དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་རྒྱལ་ཁབ་ནང་ཆོས་ལུགས་མི་འདྲ་བ་མང་པོ་ཡོད་པ་ཚང་མ་འཆམ་མཐུན་ངང་གནས་བཞིན་ཚང་མས་སེམས་པ་བཟང་པོ་བྱ་དགོས་པའི་བསླབ་བྱ་གཅིག་མཚུངས་འབུལ་བཞིན་ཡོད་དུས་ཚང་མས་སེམས་པ་བཟང་པོ་བྱ་དགོས་པ་དང་ཆོས་ལུགས་ཚང་མ་ལོག་ལ་གུས་ཞབས་བྱེད་ཡག་དེ་གལ་ཆེ་ཡིན་པ་བཀའ་བསྩལ་དོན།

ཧ་ལམ་ཙམ་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོག་རྒྱ་གར་ལ་ཡོད་བསྡད་པ་བཟོ་འདྲ་ཅིག་རེད་རེད་དེ་ཡིན་ནའི་ཚང་མ་ལོག་མཐུན་པོ་དང་སོ་སོའི་ཆོས་ལུགས་ལྟ་གྲུབ་ཀྱི་ཐོག་ནས་འདྲ་མི་འདྲ་ཡོད་རེད་དེ་ཡིན་ནའི་ཆོས་ལུགས་ཚང་མ་ལོག་གི་ཐོག་ནས་སེམས་བཟང་པོ་བྱེད་དགོས་ཡ་དེ་ཆོས་ལུགས་ཚང་མའི་ཐོག་ནས་བསླབ་བྱ་ཡོད་པ་ཡིན་དུས་ད་ནས་ང་རང་ཚོ་ཚང་མ་ལོག་གཅིག་གི་སེམས་པ་བཟང་པོ་བྱས་སྡོད་ཡ་དང་ཨེ་ནས་ཆོས་ལུགས་ཚང་མ་ལོག་ལ་ཡ་གུས་ཞབས་བྱེད་ཡ་དེ

ད་ལན་གོང་ས་མཆོག་འབྲས་ལྗོངས་ནང་ཞབས་སོར་འཁོད་པ་ནི་ང་ཚོར་གཟི་བརྗིད་དང་སྐལ་པ་བཟང་པོ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད་ངས་འབྲས་ལྗོངས་གཞུང་མང་གཉིས་ཀྱི་ངོས་ནས་གོང་ས་མཆོག་ལ་འབྲས་ལྗོངས་སུ་ཕེབས་པར་སྙིང་ཐག་པ་ནས་དགའ་བསུ་ཞུ་བཞིན་ཡོད་མགོན་པོ་མཆོག་ད་རེས་གནམ་གཤིས་དང་སྐུའི་འཕྲོད་བཞེས་ལ་མ་འཛེམས་པར་འབྲས་ལྗོངས་སུ་ཞབས་སོར་འཁོད་ནས་ས་གནས་མང་ཚོགས་ལ་ཆོས་འབྲེལ་དང་བྱིན་རླབས་བསྩལ་བར་ང་ཚོས་བཀའ་དྲིན་ཆེ་ཞུ་རྒྱུ་དང་ཁོང་དུས་རྟག་ཏུ་ང་ཚོར་ལམ་སྟོན་དང་བྱིན་རླབས་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་གནང་སོང། ད་རེས་གོང་ས་མཆོག་གི་གསུང་ཆོས་ཞུ་ཆེད་ཀ་རྡོར་སྒང་གསུམ་དང་ཤི་ལོང་ཨ་རུ་ན་ཅལ་དེ་བཞིན་བལ་ཡུལ་དང་འབྲུག་ཡུལ་བཅས་ནས་དད་ལྡན་པ་མང་པོ་ཞིག་ཕེབས་ཡོད་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཆོས་ཞུ་བ་ཁག་ཅིག་ལ་ད་རེས་ཀྱི་ཆོས་འབྲེལ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་སྒང་ཏོག་གནས་སྡོད་བྱམས་པ་ཆོས་འཕེལ་ལགས་ཀྱིས་གསུང་དོན་དུ། སེམས་བཟང་པོ་བྱེད་ཡག་དང་གཞན་ཕན་བྱེད་ཡག་དེ་གལ་ཆེ་ཤོས་རེད་ཟེར་ནས་དེ་འདྲའི་བཀའ་སློབ་ཤུགས་ཆེན་པོ་ཕེབས་གནང་སོང་དེ་ཡིན་ཙང་མི་མང་ཚང་མ་གིས་བྱང་ཆུབ་ཀྱི་སེམས་བྱེད་ཡག་དེ་གལ་ཆེན་པོ་རེད་དེའི་ནང་ནས་ཡང་གཙོ་བོ་དེ་གཅིག་ཕན་ཚུན་ཨ་ནི་རོགས་པ་བྱེད་ཡག་དང་སེམས་བཟང་པོ་བྱེད་ཡག་དང་གཅིག་ཕན་གཅིག་གྲོགས་བྱེད་ཡག་དང་ཚང་མ་ལ་གཅིག་སྤྱི་མཉམ་གྱི་ཐོག་ལ་ཨ་ནི་ཐུགས་བསམ་བཞེས་ཡ་དེ་ཨ་ནི་ང་རང་ཚོ་ཚང་མའི་གི་ཉམས་ལེན་གྱི་གཙོ་བོ་དེ་འདི་རེད་ཟེར་ནས་གསུངས་གནང་སོང། ཡང་ས་གནས་ཡུལ་མི་ཕུར་པ་ཤར་པ་ལགས་ཀྱིས་འབྲས་ལྗོངས་མི་དམངས་ཚང་མ་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་གང་ཡིན་ཞུས་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་འདིར་སླར་ཡང་ཞབས་སོར་འཁོད་ཡོད་པ་རེད་འདི་ལྟ་བུའི་གོ་སྐབས་ནི་ང་ཚོར་ཐོབ་དཀའ་བ་ཞིག་རེད་སོང་ཙང་ང་རང་འབྲས་ལྗོངས་གཞུང་ལ་ཁོང་ས་གནས་སུ་གདན་ཞུ་གནང་བར་ཐུགས་རྗེ་ཆེ་ཞུ་འདོད་བྱུང། གསུང་བརྗོད་གྲུབ་མཚམས་འབྲས་ལྗོངས་མངའ་སྡེ་གཞུང་དང་འབྲས་ལྗོངས་བོད་རིགས་ཐུན་མོང་ནས་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་སོང་དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དྲ་ལམ་བརྒྱུད་འབྲས་ལྗོངས་ཡུལ་སྐོར་སྤྲོ་འཆམ་ལྷན་ཁང་གིས་གོ་སྒྲིག་ཞུས་པའི་རྒྱལ་བ་ཀརྨ་པའི་གདན་ས་རུམ་བཏེག་ཏུ་གསར་དུ་བཞེངས་རྒྱུའི་ཀརྨ་པ་སྐྱེད་མོས་ཚལ་གྱི་ལས་འཆར་གྱི་རྩིག་རྨང་འཇོག་གནང་མཛད་ཡོད་པ་མ་ཟད་ཤར་འབྲས་ལྗོངས་ཀྱི་སིམ་གཅིག་ས་གནས་སུ་གསར་བཞེངས་གནང་རྒྱུའི་རྒྱལ་བ་ལྷ་བཙུན་ཆེན་པོའི་སྐུ་བརྙན་གྱི་རྩིག་རྨང་ཡང་འཇོག་གནང་མཛད་ཡོད་པ་རེད། ཕྱི་ཚེས་བཅུ་གསུམ་ཉིན་འབྲས་ལྗོངས་མངའ་སྡེ་གཞུང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཉིན་གུང་གི་ལྗགས་སྨིན་འདེགས་འབུལ་ཞུ་རྒྱུ་དང་དེ་ནས་ཕྱི་ཚེས་བཅུ་བཞི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་ནུབ་བྷེང་གཱལ་གྱི་མངའ་སྡེ་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོག་ཆོག་གི་ཐོག་ནས་ཆོས་འབྲེལ་སྐྱོང་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ཉེ་ཆར་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་ལ་བསྐོང་ཚོགས་གནང་བའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་གླེང་སྟེགས་ཀྱི་སྐབས། རྒྱ་ནག་དམར་ཤོག་ཚོགས་པས་བཀོད་སྒྲིག་བྱས་པའི་རྔམ་སྟོན་ལས་འགུལ་བ་དང་རྒྱ་རིགས་གླུ་བྲོ་བ་ཚོ་ཁག་གིས་བོད་མི་དང་ཨུ་གུར་ཧོང་ཀོང་གི་ལས་འགུལ་བའི་ཐོག་རྡུང་རྡེག་བཏང་བ་དང། འཇིགས་སྐུལ་རྗེས་འདེད་བཏང་བ། གདོང་གཏུག་ལག་འཛིང་བྱས་པ་སོགས་ཀྱི་གནད་དོན་དང་འབྲེལ་ནས་དེ་རིང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་གྱི་གྲོས་ཚོགས་ཆགས་ཡུལ་གྱི་ཉེ་འདབས་ཚོགས་ཁང་ཞིག་ཏུ་གསར་འགོད་ལྷན་ཚོགས་གནང་སྟེ། རྒྱ་ནག་གཞུང་ལ་རྒྱབ་སྐྱོར་བ་ཚོའི་བྱ་སྤྱོད་ཀྱི་ཐད་གསལ་སྟོན་དྲིལ་བསྒྲགས་ཤིག་གནང་གི་ཡོད་ཅིང། དེ་ཡང་དེ་རིང་ཕྱི་ཚེས་བཅུ་གཉིས་ཀྱི་སྔ་དྲོ་ཆུ་ཚོད་བཅུ་པའི་ཐོག་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ནང། ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་སྲིད་དོན་ཚོགས་པ་གཉིས་ཟུང་འབྲེལ་གྱིས་རྒྱ་ནག་ཐོག་ལྟ་ཞིབ་གནང་མཁན་གྱི་གྲོས་ཚོགས་ཀྱི་ལས་དོན་ཚོགས་ཆུང་གིས་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་གླེང་སྟེགས་ཀྱི་ལྷན་ཚོགས་ཀྱི་སྐབས་རྒྱ་ནག་དམར་ཤོག་ཚོགས་པ་ལ་རྒྱབ་སྐྱོར་བྱེད་མི་ཚོའི་བྱ་སྤྱོད་ཐེར་འདོན་གནང་རྒྱུ་ཡིན་པ་རེད། དེ་ཡང་གྲོས་ཚོགས་ཀྱི་ཚོགས་ཆུང་གི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི་ཁི་རི་སི་ཊོ་ཕར་སི་མིཐ་མཆོག་དབུ་བཞུགས་ཐོག། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལས་ཁང་ཞེས་པའི་ཚོགས་གཙོ་ཕིང་སུའོ་ཀྲོའུ་དང་ཧོང་ཀོང་དམངས་གཙོ་ལྷན་ཁང་གི་ཨ་ན་ནུ་ཨོག་ལགས། སློབ་ཕྲུག་གི་བོད་རང་དབང་ལས་འགུལ་ཚོགས་པའི་པད་མ་སྒྲོལ་མ་ལགས། ཨུ་གུར་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་ཨིལ་ཧྥི་དར་ཨི་ཏི་དར་ལགས་དང། དེ་མིན་རྒྱལ་སྤྱིའི་ནང་གི་འཇིགས་སྐུལ་དང་གདུག་རྩུབ་ཀྱི་གནོད་འཚེ་ཕོག་པ་ཁག་ཅིག་གིས་མཉམ་ཞུགས་གནང་རྒྱུ་ཡིན་འདུག་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱི་སྲིད་དོན་ཚོགས་པ་གཉིས་ཟུང་འབྲེལ་གྱིས་རྒྱ་ནག་ཐོག་ལྟ་ཞིབ་གནང་མཁན་ཚོགས་ཆུང་གིས San Francisco རྫོང་གི་ཉེན་རྟོག་པར། རྒྱ་ནག་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་ལས་ཁང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་པའི་བྱ་སྤྱོད་ཀྱི་ཐད་ལ་ཞིབ་འཇུག་བྱ་དགོས་པའི་འབོད་སྐུལ་གནང་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་ནང་ལ་གནས་དགོས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོའི་བཞུགས་ཁང་དུ་རེས་གཟའ་ཟླ་བ་ཕྱི་ཚེས་བཅུ་གཅིག་ཉིན་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་སྲུང་བརྩི་ཞུས་འདུག་ཅིང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ནས། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོའི་བཞུགས་ཁང་དུ་མཛད་སྒོའི་སྐབས་མཉམ་ཞུགས་གནང་སྟེ་ཅེག་སྤྱི་མཐུན་རྒྱལ་ཁབ་གཞུང་གི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཐོག་བོད་མིའི་སྐུ་ཚབ་འབོད་པར་ལེགས་གསོལ་གནང་ཡོད་པ་རེད། ཞོགས་ཟས་ཀྱི་ཚོགས་འདུ་དེའི་ཐོག་ཀུ་བ་རང་དབང་ལྟེ་གནས་ཁང་གི་སྐུ་ཚབ་ནས་ཀྱང་མཉམ་ཞུགས་གནང་ཡོད་འདུག་ཞོགས་ཟས་ཚོགས་འདུའི་མཛད་སྒོའི་ཐོག་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ། མི་ལོ་སི་ལབ་མཆོག་དང། ཆབ་སྲིད་སྡེ་ཚན་གྱི་འགན་འཛིན་རམ་ཛི་ཨ་བུ་ཨིད་ལགས། ཕྱི་འབྲེལ་རིག་གཞུང་སྡེ་ཚན་གྱི་འགན་འཛིན། Jane Watts། ལགས་བཅས་ཀྱིས་མཛད་སྒོ་འདིའི་རྒྱབ་ལྗོངས་ངོ་སྤྲོད་དང་སྦྲགས་སྤྲོ་སེམས་འཁོལ་བའི་ངང་ནས་སྐུ་མགྲོན་རྣམས་ལ་སྣེ་ལེན་ཞུས་ཤིང། ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་འགྲོ་བ་མིའི་ཐོབ་ཐང་གལ་ཆེར་བརྩིས་ཤིང། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་འབྲེལ་སྲིད་ཇུས་ཀྱི་ཆ་ཤས་ཤིག་ལ་ངོས་འཛིན་གནང་བར་ཐུགས་རྗེ་ཆེ་ཞུས་ཞག། ཅེག་སྤྱི་མཐུན་རྒྱལ་ཁབ་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་མགྲོན་བདག་གནང་ནས་བོད་མིའི་སྐུ་ཚབ་ཡང་མགྲོན་འབོད་གནང་ནས་བོད་ནང་གི་ཆོས་དད་རང་དབང་གི་གནད་དོན་སྐོར་བཤད་རྒྱུའི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུས་གནང་ཞག། ཡང་གནས་ཚུལ་གཞན་ཞིག་ནང་རྒྱ་ནག་དང་བལ་ཡུལ་དབར་བལ་བོད་ས་མཚམས་སུ་གློག་ཤུགས་འདྲེན་གཏོང་ལས་འཆར་ལག་ལེན་བྱེད་ཕྱོགས་ཀྱི་སྐོར་ལ་གྲོས་མོལ་བྱ་རྒྱུ་ཡིན་འདུག། ཉེ་སྔོན་ཕྱི་ཟླ་དགུ་པའི་ནང་བལ་ཡུལ་གྱི་སྲིད་བློན་པུ་ཤ་པ་ཀ་མཱལ་དཱ་ཧལ་མཆོག་རྒྱ་ནག་ནང་ལ་གཟིགས་སྐོར་དུ་ཕེབས་པའི་སྐབས། ཡུལ་གྲུ་གཉིས་བར་སྐྱིད་རོང་ནས་ར་སུ་བ་གྷ་དྷི་དང་ཅི་ལིམ་བར་གློག་ཤུགས་ཀེ་ཝི་ཉིས་བརྒྱ་ཉི་ཤུ་ཙམ་གྱི་གློག་སྐུད་གསར་འཐེན་བྱ་རྒྱུར་མོས་མཐུན་བྱུང་བ་དེ་དངོས་སུ་ལག་ལེན་བྱ་ཕྱོགས་ཀྱི་ཐད་ལ་ཕྱོགས་གཉིས་བར་ཟུང་འབྲེལ་གྱི་ལྷན་ཚོགས་ཤིག་བྱ་རྒྱུ་ཡིན་འདུག། རྒྱ་ནག་དང་བལ་ཡུལ་གྱི་དབར་བལ་བོད་ས་མཚམས་སུ་གློག་ཤུགས་གསར་རྒྱག་གི་ལས་འཆར་དེར་རྒྱ་ནག་གི་རོགས་དངུལ་སྤྲོད་རྒྱུའི་གན་ཡིག་ལ་བལ་ཡུལ་གྱི་སྲིད་བློན་པུ་ཤ་པ་ཀ་མལ་ད་ཧལ་མཆོག་གིས་ས་རྟགས་བཀོད་ཡོད་པ་དང། དེ་འབྲེལ་ཁོང་གིས་ཕྱི་ཟླ་དགུ་པའི་ནང་རྒྱ་ནག་ནང་ལ་གཟིགས་སྐོར་གནང་སྐབས་ཟུང་འབྲེལ་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་ནས་ལས་འཆར་དེ་བཞིན་གང་མགྱོགས་འགོ་འཛུགས་བྱ་རྒྱུ་ཡིན་ལུགས་བཤད་ཡོད་པ་རེད། འདི་ནི་རྒྱ་ནག་དང་བལ་ཡུལ་གཉིས་ཀྱི་དབར་བོད་དང་བལ་པོའི་ས་མཚམས་སུ་གློག་གི་ནུས་ཤུགས་བརྒྱུད་སྤེལ་གྱི་ལས་གཞི་ཐོག་མ་དེ་ཆགས་རྒྱུ་ཡིན་པ་རེད། བལ་ཡུལ་དང་རྒྱ་གར་གྱི་ས་མཚམས་སུ། གློག་ཤུགས་བརྒྱུད་སྤེལ་གྱི་ལས་འཆར་དེ་འདྲ་བཅུ་གྲངས་ཤིག་ཡོད་མུས་ཡིན་པ་རེད། རྒྱ་ནག་དང་བལ་ཡུལ་གྱི་ཟུང་འབྲེལ་ལྷན་ཚོགས་དེའི་སྐབས་རྒྱ་ནག་གཞུང་གིས་ས་མཚམས་སུ་གློག་ཤུགས་འདྲེན་གཏོང་གི་ལས་འཆར་དེའི་ཐོག་བལ་ཡུལ་གྱི་དངུལ་ཁང་ལ་ཐད་ཀར་རོགས་དངུལ་སྤྲོད་རྒྱུ་ཡིན་དང་ཡང་ན། ལས་ཀ་བོགས་མ་ལེན་མཁན་ལ་སྤྲོད་རྒྱུ་ཡིན་མིན་གྱི་སྐོར་གྲོས་མོལ་བྱ་རྒྱུ་ཡིན་པ་དང་དེ་བཞིན་ལས་འཆར་དེའི་རོགས་དངུལ་བེད་སྤྱོད་བྱ་ཕྱོགས་སོགས་ཀྱི་ཞིབ་གསལ་གྲོས་བསྡུར་བྱ་རྒྱུ་ཡིན་ལུགས་བལ་ཡུལ་གྱི་རཱཏ་མ་ཏི་རཱ་སུ་བྷ་གྷ་ཏི་དང

ཡང་ཐའེ་ཝན་གྱི་ཡིག་གཟུགས་སྒྱུ་རྩལ་བ་ཞིག་གིས་ཡིག་གཟུགས་བྲིས་རྩལ་གྱི་འགྲེམས་སྟོན་གྱི་ལམ་ནས་རང་ལུས་མེ་སྲེག་བཏང་མཁན་བོད་ནང་གི་བུད་མེད་ཚོར་མྱ་ངན་དང་ཆེ་བསྟོད་ཞུས་འདུག་པ་འདིའི་ཐད་བཞུགས་སྒར་དརམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ཟླ་བཅུ་གཉིས་ཚེས་བཅུ་ཉིན་ཏེ།

ཡིག་གཟུགས་སྒྱུ་རྩལ་བ་སྐུ་ཞབས་ཧུའུ་ཚང་སུང་ལགས་ནས་ཆུང་དུས་ནས་རི་མོ་སྒྱུ་རྩལ་ལ་དོ་དབྱིངས་ཡོད་པ་དང་ཐའེ་ཝན་དུ་ཆགས་པའི་གཞུང་ཁུངས་མེད་པའི་ཚོགས་པ་ཞིག་ནང་ལོ་ངོ་སུམ་ཅུ་ལྷག་རིང་ཁྲིམས་རྩོད་ཞུ་གཏུག་གི་ཕྱག་ལས་གནང་འདུག་པ་མ་ཟད་ཡིག་གཟུགས་སྒྱུ་རྩལ་གྱི་ལམ་ནས་འགྲོ་བ་མིའི་ཐོབ་ཐང་དང་སེམས་ཅན་དུད་འགྲོ་སྲུང་སྐྱོབ་ཀྱི་ལས་འགུལ་སོགས་གནད་དོན་མང་དག་ཅིག་གི་ཐོག་ཕྱག་ལས་གནང་འདུག་ཅིང་ཉིས་སྟོང་བརྒྱད་ལོར་ཁོང་ཐའེ་ཝན་དུ་ཡོད་པའི་བོད་མི་ཚོ་དང་ལྷན་དུ་བོད་དོན་ལས་འགུལ་ནང་ཐོག་མར་མཉམ་ཞུགས་བྱས་པ་ནས་བཟུང་བོད་མི་དང་འབྲེལ་བ་བྱུང་འདུག། ན་ཝོ་ཆང་ཞི་ཏོ་སུས་ཀུན་ཤིང། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་མདོ་སྨད་རྔ་བ་རྫོང་ནས་ཡིན་པའི་བློ་བཟང་ཕུན་ཚོགས་ལགས་ཀྱིས་རང་ལུས་མེ་སྲེག་བཏང་བའི་དུས་ཚོད་དེ་ནི་ཁོང་གི་སྐྱེས་སྐར་དང་དུས་མཚུངས་བྱུང་བ་དེས་ཁོང་ལ་བོད་དོན་ཐོག་སྔར་ལྷག་རྒྱབ་སྐྱོར་བྱེད་རྒྱུ་ཡི་ཚོར་ཤུགས་ཆེན་པོ་སྤྲད་འདུག་པ་མ་ཟད་འདི་ནི་ཧ་ཅང་གི་བཟོད་ཐབས་མེད་པའི་ན་ཟུག་ལྡན་པའི་ལས་འགུལ་ཞིག་ཀྱང་ཡིན་པ་འགྲེལ་བརྗོད་གནང་བྱུང། ད་ཐེངས་སྐུ་ཞབས་ཁོང་གིས་འགྲེམས་སྟོན་གྱི་བརྗོད་གཞི་ནི། གང་ལའང་འཇིགས་སྣང་མེད་པའི་སྐྱེ་བོ་ཞེས་པ་དེ་ཡིན་ཞིང་རང་ལུས་མེ་སྲེག་གི་ལས་འགུལ་འདི་ནི་མི་རིགས་ཀྱི་འཐབ་རྩོད་དང་འབྲེལ་བའི་དངོས་སུ་བྱུང་བའི་ལོ་རྒྱུས་ཤིག་ཡིན་པ་ལས་དེ་ལ་འཁྱོག་བཤད་ཀྱིས་ནག་གསུབ་གཏོང་ཐབས་གང་ཡང་མེད་པ་གསུངས་ཤིང་ད་རེས་འགྲེམས་སྟོན་བྱས་པ་དེ་ཡིས་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་བོད་མིའི་དཀའ་སྡུག་རྣམས་གསལ་སྟོན་བྱ་རྒྱུ་ཡིན་པ་ལས་འབྱུང་འགྱུར་རང་ལུས་མེ་སྲེག་གཏོང་དགོས་པའི་སྐུལ་མ་རིགས་བྱེད་ཀྱི་མེད་རྒྱུ་མཚན་ནི་མི་ཁ་ཤས་ལ་སྐུལ་མ་བྱས་པའི་མྱོང་ཚོར་བྱུང་སྲིད་པ་རེད་ཅེས་འགྲེལ་བརྗོད་གནང་བྱུང། སྤྱིར་ཡིག་གཟུགས་འབྲི་རྩལ་ནི་གནའ་རབས་ནས་བཟུང་དོན་རྐྱེན་གལ་ཆེན་རྣམས་ཟིན་ཐོར་འགོད་རྒྱུར་བེད་སྤྱོད་བྱས་ཚུལ་ཡོད་པ་དང་ད་རེ་སྐུ་ཞབས་ཧུའུ་ལགས་ཀྱི་ཡིག་གཟུགས་འབྲི་རྩལ་དེ་ཡང་གནའ་རབས་ཀྱི་གཞུང་འགྲེལ་ཟིན་ཐོ་ཉར་ཚགས་བྱེད་ཕྱོགས་ཀྱི་ཡིག་གཟུགས་དང་གཅིག་མཚུངས་ཡིན་འདུག་སྐུ་ཞབས་ཁོང་གི་འགྲེམས་སྟོན་ལ་མཐུན་སྦྱོར་གནང་མཁན་གཙོ་བོ་ནི་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཡིན་འདུག་ཅིང་ཐའེ་ཝན་དོན་གཅོད་སྐལ་བཟང་རྒྱལ་མཚན་ལགས་ཀྱིས་སྐུ་ཞབས་ཧུའུ་ཚང་སུང་ལགས་ཀྱི་ལས་འགུལ་འདི་ནི་བོད་མིའི་རང་དབང་འཐབ་རྩོད་ཀྱི་ལོ་རྒྱུས་ཁྲོད་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་ནེ་རང་ལུས་མེར་བསྲེགས་བཏང་ཡོད་མཁན་གྱི་ཨ་ནེ་ང་ཚོ་གི་རྒྱལ་གཅེས་ཀྱི་དཔའ་བོ་དཔའ་མོ་ཁོང་ཚོ་ཚང་མ་དེ་ག་ཙམ་གྱི་ང་ཚོ་གི་དྲན་པ་གི་ཡུལ་དེ་བརླག་མ་འགྲོ་བ་ང་ཚོ་ག་དུས་ཡིན་པ་ཡིན་ན་ཁོང་ཚོ་རྗེས་དྲན་ཞུ་དགོས་ཡ་དང་ལྷག་པར་དུ་ལོ་རྟག་པར་ཕྱི་ཟླ་གཉིས་པའི་གི་ཚེས་ཉི་ཤུ་བདུན་ཉིན་པོ་དེ་ཨ་ནེ་རང་ལུས་མེར་སྲེག་གི་དྲན་རྟེན་གྱི་ཉིན་མོ་འདྲ་བོ་ཅིག་བསྐྱར་གསོ་བྱེད་ཐུབ་དགོས་དེ་གལ་ཆེན་པོ་རེད་བསམ་སྟེ་ང་ཚོ་རང་འཐབ་རྩོད་ཀྱི་མི་རིགས་ཤིག་ཡིན་པའི་ཆ་ནས་ཨ་ནེ་ང་ཚོ་བོད་པ་ཚོ་མ་འཛམ་བུ་གླིང་ས་གནས་གང་ས་ལ་ཡོད་པ་རེད་གསུམ་བཅུའི་དུས་དྲན་སྲུང་བརྩི་ཞུས་པ་དང་བཞིན་གྱི་ཁོང་ཚོའི་དྲན་པ་ནི་བརྗེད་རྒྱུ་མེད་པ། གཞན་ཡང་འདི་ལོའི་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སྐབས་བོད་མིའི་སྒྲིག་འཛུགས་བཀའ་ཤག་གི་གསུང་བཤད་ལ་གཞིགས་ན་ཕྱི་ལོ་ཉིས་སྟོང་དགུ་ནས་ད་བར་ཤེས་རྟོགས་ར་སྤྲོད་བྱུང་བའི་བོད་ནང་རང་ལུས་མེར་སྲེག་གཏོང་མཁན་བོད་མི་བརྒྱ་དང་ལྔ་བཅུ་ང་བདུན་བྱུང་ཡོད་པ་འཁོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་དགོས་ཡོད་ཅེས། བྱང་ཨ་མི་རི་ཀའི་ས་གནས་ཁག་བདུན་གྱི་གཞོན་ནུ་ཚོགས་པའི་ཚོགས་མི་ཚོས་ནིའུ་ཡོག་གྲོང་ཁྱེར་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་ངོ་རྒོལ་སྐད་འབོད་བྱས་ཡོད་པ་རེད། ཞིབ་གསལ། གྲོང་ཁྱེར་ནིའུ་ཡོག་ནས་འདི་གའི་གསར་འགོད་པ་བྱོ་ལོས་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་དགོས་ཡོད་ཅེས་བྱང་ཨ་རིའི་ས་གནས་ཁག་བདུན་གྱི་གཞོན་ནུ་ཚོགས་པའི་ཚོགས་མི་ཚོས་ཨ་རིའི་ནིའུ་ཡོག་ཏུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་མདུན་དུ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་བསྡུ།

རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་སྟབས་བསྟུན་ནས་ལས་འགུལ་འདི་སྤེལ་རྒྱུར། གཞོན་ནུའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུའི་དབང་གིས་ཉིན་དེ་རང་ལ་ལས་འགུལ་འདི་གོ་སྒྲིག་ཞུ་མ་ཐུབ་ཀྱང། དེ་རིང་ལས་འགུལ་སྤེལ་སར་ས་གནས་ཁག་བདུན་གྱི་ཚོགས་མི་རྣམས་མཉམ་ཞུགས་བྱས་ནས་ལས་འགུལ་དངོས་སུ་སྤེལ་ཐུབ་པ་འདི་གལ་ཆེན་པོ་རེད་ཅེས་གཏམ་བཤད་གནང་སོང། ད་དེ་རིང་འདི་ཉི་མ་ཐ་མ་དེ་རེད་ད་དེ་རིང་ང་ཚོ་དེ་དོན་དེ་སྟབས་བསྟུན་བྱས་དེ་རིང་ང་ཚོ་གི། སྐད་འབོད་ལ་ནི་ང་ཚོ་གི་བོད་ཀྱི། གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ། ཚོགས་གཙོ་དང་ང་ཚོ་གི་དྲུང་ཆེ་ལགས་ཕེབས་ཡོད་རེད། དེ་མིན་ང་ཚོ་གི་བྱང་ཨ་མི་རི་ཀ་གི་ད་ས་ཕྱོགས། ས་གནས་དེ་ད་ན་སན་ཕྲན་སིས་ཀོ་བཅས། Portland Vancouver བཅས། ད་ན་ལྡི་སི་བཅས། ད་ནི་ད་ནི་ས་གནས་གཞན་པ་ཁག Philadelphia བཅས་ས་གནས་གཞན་པ་ཁག།

ང་ཚོས་ཉི་མ་གཅིག་ཙམ་ལ་ལས་འགུལ་སྤེལ་བ་ཙམ་གྱིས་མི་འགྲིག་པར། མུ་མཐུད་ནས་རྒྱ་ནག་གི་བཙན་གནོན་ལ་ཁ་གཏད་བྱས་ནས་ངོ་རྒོལ་བྱེད་དགོས་པ་རེད་ཅེས་སོགས་གཏམ་བཤད་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཨ་མི་རི་ཀའི་ནུབ་ཕྱོགས་ཀེ་ལི་ཕོ་ནི་ཡ། Fullerton། དུ་ཆགས་པའི་ཀེ་ལི་ཕོ་ནི་ཡ་མངའ་སྡེའི་གཙུག་ལག་སློབ་གྲྭ་ཆེན་མོའི་འབྲེལ་ལམ་རིག་པའི་སློབ་དཔོན། འབུམ་རམས་པ་བསྟན་འཛིན་རྡོ་རྗེ་ལགས་སུ། སློབ་ཆེན་དེས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཞབས་ཞུའི་རྩེ་ཕུད་ཀྱི་གཟེངས་བསྟོད་བྱ་དགའ་ཐོབ་ཡོད་པ་རེད། གནད་དོན་གླེང་མོལ་གྱི་ལས་རིམ་ནང། བསྟན་འཛིན་རྡོ་རྗེ་ལགས་དང་ལྷན་བྱ་དགའ་དེའི་རྒྱབ་ལྗོངས་དང། ཁོང་གི་མི་ཚེའི་ལོ་རྒྱུས་ཀྱི་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་གླེང་མོལ་ལས་རིམ་འདིའི་ནང་ལ་ཡ་ད་ཨ་མི་རི་ཀའི་ནུབ་རྒྱུད་སུ་ཆགས་པའི་ཨ་མདའ།

གཙུག་ལག་སློབ་གཉེར་ཁང་གིས་ནི་འདས་པའི་ད་ཤེས་ཡོན་དང་སྤྱི་ཚོགས་ནང་ལོགས་ལ་ཞབས་འདེགས་བསྒྲུབས་པའི་དེ་ལ་ཆེ་བསྟོད་ཀྱི་ངོས་འཛིན་གཟེངས་བསྟོད་འདི་ཕུལ་བ་འདུག་སེ་བྱུང་བསྡད་ཤག་འདི་དང་འབྲེལ་བྱས་ད་རྡོ་ལགས་ཀྱི་འདི་ལོ་རྒྱུས་རེད་ལྷག་པར་དུ་འདི་བྱུང་བ་རེད་དེ་ནས་ལྷག་པར་དུ་ད་འདི་དང་ཐད་ཀར་འབྲེལ་བ་ཆགས་འདུག་འདས་པའི་སྐུ་ཚེ་ཧྲིལ་པོའི་ནང་ལོགས་ལ་ཕྱག་ལས་གནང་པ་དེ་གས་དེ་ལ་ད་ང་ཚོའི

ད་སྤྱིར་བཏང་བྱ་དགའ་འདྲ་མ་འདྲ་མང་པོ་ཞིག་ཡོད་རེད་དེ། ཨ་ནི་ག་རེ་ཟེར་དགོས་རེད་ད་ལོ་མ་འདྲ་མ་འདྲ་ལ་ཡ། དཔེར་ན་ལོ་གཅིག་ལ་ཡ་ཡང་དེ་རེད་པ་སློབ་ཁྲིད་རྩེ་ཕུད་ཀྱི་བྱ་དགའ Teaching རེད་པ་ལགས Outstanding གྱི་བྱ་དགའ་གནང་གི་རེད་ཡང་ལོ་མ་འདྲ་གཅིག་ལ་ཡ་ཨ་ནི་ཡང་ཉམས་ཞིབ་དང་འདི་འདྲའི་རྩེ་ཕུད་ཀྱི་རེད་པ Research and Publication གྱི་གནང་གི་རེད་ཨ་དེ་ནས་ལོ་ཡང་མ་འདྲ་གཅིག་ལ་ཡ་ཨ་ནི་ཞབས་ཞུ་རྩེ་ཕུད་ཀྱི་ལོ་རེད་པ Outstanding Service ད་ད་ལོའི་ལོ་འདི་ཨ་ནི་ང་ཚོའི་དེ་གཙུག་ལག་སློབ་ཁང་གི་སྡེ་ཚན་འདྲ་མ་འདྲ་ནང་ལ་ཡ་ད་སྡེ་ཚན་སོ་སོ་ནས་བས་རྩེ་བཏོགས་བརྒྱབ་བྱས་ཨ་ནི་ཞབས་ཞུ་རྩེ་ཕུད་ཀྱི་བྱ་དགའ་དེ་གསོལ་རས་གནང་སོང་ཨ་དེ་བྱས་བྱས་ལའང་ཨ་ནི་ད་ང་ལ་ཡ་ང་ཚོའི་དེ་འདི་རེ

ཡིན་ནའི་བྱ་དགའ་དེ་ཚོ་འདེམས་སྒྲུག་ཚོགས་ཆུང་རེད་དེ་གཅིག་སྒྲིག་གཞི་རེད་དང་འགྲོ་ལུགས་རེད་དེ་ག་འདྲའི་ཐོག་ནས་བདམས་གནང་གི་ཡོད་རེད་ལགས། ལགས་རེད་ད་ང་ཚོ་དེ་གཙུག་ལག་སློབ་ཁང་དེ་ལ་ཡ་ད་སློབ་ཁང་དེ་ཁོངས་ལ་ཡ་ག་རེ་ཟེར་དགོས་རེད་དབྱིན་ཇིའི་ཚིག་ལ་ཞུ་ན College ཟེར་གྱི་རེད་པ་ལགས་མཐོ་རིམ་སློབ་གྲྭ་དང་མ་འདྲ་མང་པོ་ཞིག་ཡོད་རེད་པ་སྡེ་ཚན་ནང་ཨོ་མཐོ་རིམ་སློབ་གྲྭ་ནི་དེའི་འོག་ལ་ཡ་ད་དེ་ནས་སྡེ་ཚན Department གི་མང་པོ་ཞེ་པོ་ཞིག་ཡོང་གི་རེད་ད་དེ་འདྲའི་གི་ཐོག་ནས་སྡེ་ཚན་སོ་སོ་གི་ད་འགོ་འཛིན་དང་ད་ག་ནང་བཞིན་མཐོ་སློབ་ཀྱི་རིགས་བདག་རེད་པ Dean of the College ད་ཁོང་རྣམ་ཚོ་གི་ད་ང་ཚོ་དེ་པར་ལས་མི་མང་པོ་ཡོད་པ་ཡིན་དུས་ད་དེའི་ནང་ནས་འདམ་འདམ་སྒྲུག་སྒྲུག་བྱས་བྱས་ཨ་ནི་ག་སོག་པ་རེད་ད་མི་ཁ་ཤས་ཅིག་ལ་ཡ་ལང་ད་ཅིག་གི་རྩེ་ཕུད་ཀྱི་བྱ་དགའ་འདུག་སེ་གནང་སྲོལ་ཡོད་པ་ལགས།

དེ་ནས་འདིར་ཡང་ལོ་ཁ་ཤས་ཀྱི་སློབ་སྦྱོང་ཞུས། དེ་ནས་ག་རེ་ཟེར་དགོས་རེད་མ་གིའི་བོད་ཀྱི་དཔེ་མཛོད་ཁང་ཡོད་རེད། གངས་ཅན་སྐྱིད་གཤོངས་ལ་ཡ། ལགས་རེད། དེ་ལ་ཡ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ནས་ད་ལོ་བཅུ་གསུམ་ལྷག་ཙམ་ཅིག་ནས་ག་རེ་ཟེར་དགོས་རེད་ད་ཆོས་ཀྱི་གསུང་སྒྱུར་ཞབས་ཞུ་བྱས་རེད་ལོ་ཙཱ་བ་ལ་རོ། ད་དེ་དུས་སྒང་ལ་ཡ་གཙོ། ད་ཉིན་རེ་གི་ཨ་ནི་ང་ཚོའི་དགེ་བའི་བཤེས་གཉེན་ཚོས་གསུང་ཆོས་གནང་ཡ་དེ་སྒྱུར་ཡ་རེད་ཨ་ནི་དེ་ནས་ཞར་དང་ཞོར་ལ་ཡ་ད་ཅིག་དེ་དེབ་སྒྱུར་བྱེད་ཡ་ལ་སོགས་པ་དེ་འདྲ་གི་ད་དེབ་ཁ་ཤས་བྲིས་བྱས་པར་རྒྱབ་བྱས་ཡོད་རེད་ལགས་རེད་ང། ལགས་རེད། དེ་ནས་བྱས་ནས་ལགས་ད་ཉིས་སྟོང་དེ་ནས་ང་ད་དེའི་ཞོར་ལ་ཡ་ད་ལམ་ཁ་སང་ཨ་མི་རི་ཀ་ལ་ཡ་ད་གཅིག་སྟོང་དགུ་བརྒྱ་ཐོག་མ་ད་དགུ་བཅུ་གོ་གཅིག་ཅིག་ལ་ཡ་ལྟ་སྐོར་བྱས་དེ་ནས་ཕར་ཅིག་ཕྱིན་ཡང་ཅུང་ཅིག་ཚུར་ཡོང་བྱས་ད་དེ་སློབ་སྦྱོང་གོ་སྐབས་ཅིག་བྱས་ནས་རག་ན་ཡག་པོ་འདུག་བསམ་བྱས་ད་དེ་ལོ་མང་པོ་ཞེ་པོ་ཅིག་ལ་ལས་སླ་བོ་མི་འདུག་ཨང་ལགས་ང་ཚོ་འདི་པར་ཐོག་མར་བཅར་དུས་སྒང་ལ་ཡ་ཅིག་སློབ་གྲྭར་འགྲོ་ཆོག་ཆོག་ཡོག་མ་རེད་ལ་ཤུ་གུ་ད་དེ་འདྲའི་དཀའ་ངལ་ཞིག་རེད་པ་ལགས་ད་དེ་འདྲའི་དཀའ་ངལ་མང་པོ་རིམ་པ་རིམ་པ་བྱས་དེ་ནས་ད་གཙོ་དེ་དུས་སྒང་ལ་འདིར་ཐུབ་བསྟན་དར་རྒྱས་གླིང། དགེ་བའི་བཤེས་གཉེན་ཆེན་པོ་རྒན་དམ་པ་ཚུལ་ཁྲིམས་རྒྱལ་མཚན་མཆོག་གི་གསུང་བསྒྱུར་ཞུས་འདི་འདྲའི་འདི་འདྲའི་རེད་པ་བྱས་ནས་སློབ་གྲྭ་འགོ་ཚུགས་ནས་ཨ་མེ་རི་ཀའི་ནང་ལ་ཡ་ད་ངས་གཙོ་བོ་ཀ་ལི་ཕོར་ནི་ཡ་རང་ལ་རང་ལ་རེད་ཐོག་མར་འདི Santa Monica Community College ནས་སློབ་སྦྱོང་ལོ་ཁ་ཤས་ཞུས།

དེ་ནས་ཞབས་ཕྱི་འགོ་བཙུགས་ནས་ད་ད་ལྟ་བར་དུ་བསྡད། ད་སློབ་དཔོན་གྱི་མིང་ནས་བྱས་བྱས་ལགས། ད་འཛིན་གྲྭ་འདྲ་མི་འདྲ་དེ་ཚོ་བསླབ། ཨ་ནི་དེ་ནས་ཅིག་ཉམས་ཞིབ། ད་རྩོམ་དེབ་ལ་སོགས་པ་རོགས་པ་འདི་འདྲས་དང། བྱས་ཨ་ནི་འདིའི་བརྒྱུད་རིམ་གྱི་ཐོག་ནས། ཨ་ནི་ད་ཡིན་ང་ནག་ཅིག་ངས་ཅིག་ཕྱོགས་སམ་གསུངས་སོང་ང། ད་ལྕམ་སྐུ་ནེན་སི་པེ་ལོ་སི་མཆོག་ནས། ད་ང་ཕ་གིའི་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི། ཨ་ནི་ཐོག་ལ་ཡ་ཕ་གིའི་གྲོས་ཚོགས་རེད། འདི་གནང། ཅེས་བཀའ་འདི་དང་བླངས་ཞབས་ཞུ་རེད་བ་ལོ། ནམ་རྒྱུན་ཚེས་རེ་ལོ་གཉིས་རེ་ཨི་ནས་ང་ཐེངས་གཉིས་བསྐོ་བཞག་གནང། ཅེས་ཨ་ནི་ཡིན་ནས་ད་བསྐོ་བཞག་ངོ་མ་འདི་ཨ་རིའི་གྲོས་ཚོགས་ལ་གནང་དགོས་འདུག་ཨང། བྱས་ནས་ཉིས་སྟོང་བཅུ་དྲུག་ནས་ད་ཉིས་སྟོང་ཉི་ཤུ་འགོ་བར་དུ་ལ་ཡ་ངས་ལོ་བཞི་རིང་ལ་ཡ་དང་བླངས་ཞབས་ཞུ་བྱས། ཨ་འདིའི་བརྒྱུད་རིམ་ལ་ཡ་ཨ་ནི་ང་ཕལ་ཆེར་བདུན་ཕྲག་གཉིས་གཉིས་སུ་ནས་མི་ཡ Washington DC ལ་ཡ་ད་གཅིག་མིན་ན་ཕྱེད་ཀ་རྗེས་འདེད་ཨི་ནས་ཀྱི་ལས་དོན་ཐོག་ལ་ཡ་བཅར་དགོས་ཀྱི་ཡོད་རེད་བ་དང། ད་འདི་གས་དེ་ཅིག་གང་ཡོང་ཆུ་བཟང་ལ་བཞུད། དེ་ནས་ཉིས་སྟོང་བཅོ་བརྒྱད་ནས་བཅུ་དགུ་བར་དུ་དེ་ལ་ཡ། ད་ཕི་གས། ད་ལྟ་ལྷན་ཚོགས་འདིའི་ཐོག་ནས་ཨེ་ན་ང་ཁ་སོགས་ལ་ད་ཚང་མས་མོས་མཐུན་གྱི་ཐོག་ནས་ཚོགས་གཙོ་བསྐོ་བཞག་གནང་བ་རེད་བ་ལོ། འདི་བྱས་བྱས་ད་ད་ལྟ་འདི་ཁ་སོགས་ལ་ད་ང་ཚོའི་འདུ་བྱེད་མ་རྒྱལ་ནང་གི་ཞབས་ཞུ་རེ་ཆགས་ཀྱི་འདུག་ང་སོ་སོའི་རྒྱལ་ཁབ་ལ་ཡ་ད་ཞབས་ཕྱི་ཞུས་པ་འདི་ཚེ་ཚེ་གནས་འདི་ཚོ་ཞེ་དྲག་ཐོབ་པོ་ཞུ་རེ་བཟོས་ད་ང་ཚོ་ཅིག་དཔལ་འབྱོར་བསམ་བློ་བཏང་དེ་ནས་ནི་དགེ་བསྐོས་བྱུང་བར་སོ་སོའི་ཕོགས་ནས་ནི་འགྲོ་སོང་ཕར་འགྲོ་གི་རེད་བ་ལོ། ད་ཡིན་ནའི་དེའི་ཐོག་ནས་བྱས་ནས་ཅིག་སོ་སོས་གང་ལས་མེད་པ་བྱས་བྱས། ཨ་ནི། སྤྱིར་བཏང། འདིར་བ་ཆོས་དད་རང་དབང། ཨ་ནི། འཛམ་གླིང་ཡོངས་ལ་སྤེལ་ཡག་གི་ཐོག་ལ་ཡ་ད་ཤུགས་གང་ལ་གང་འཚམ་བརྒྱབ་ཡོད་ལྷག་དོན་དུ་ད་ང་རང་ཚོ་རྒྱ་ནག་དང་བོད་ནང་གི་ཆོས་དད་རང་དབང་ཐོག་ལ་ཡ་ད་ཅིག་གོ་སྐབས་ག་ཚོད་ཡིན་ནའི་དམ་འཛིན་བྱས་བྱས་ཨ་ད་ལྟས་ཟེར་ག་ལ་སོགས་རེད། གྲོས་ཚོགས་ཀྱི

ཨ་ཡི་གེ་གང་བྱ་གསུང་སྒྱུར་ཡོད་མ་རེད་བ་ལོ། ཨ་བྱས་ནས་ཨ་ཀུན་དེའི་ཡི་གེ་ག་དུས་ཨ་ནི་ཐུག་གི་ཡོད་པ་ཡིན་པ་ཡིན་ནས་ཨ་ད་གསུང་སྒྱུར་ཕྱོགས་དེ་ག་ནས་བཙལ་གནང་གི་ཡོད་རེད་བ། ཨ་འདི་འདྲའི་སྐབས་ཚེ་ཡ་ད་ང་ལ་ཐེངས་དང་པོ་གཅིག་གོ་སྐབས་གནང་བྱས་ཡག་ཅིག་བྱ། ཨ་ད་འདི་ང་གསལ་པོ་ཞིག་དྲན་གི་འདུག་ད་འདི་དུས་ངེད་ཀྱི

འདི་ཕྱི་ནང་དུས་གང་ལ་ཡང་བར་སོགས་པའི་གསུང་སྒྱུར་ཞིག་ཆགས་ཡོད་རོགས་ལར་བ། ད་འདི་འདྲའི་བྱས་བྱས་ད་ང་རྡ་རམ་ས་ལ་དེ་ཤོད་པར་རོ་ལི་ཡང་གསུང་སྒྱུར་ཞུ་བ་ད་ཐེངས་མང་པོ་ཞིག་ཆགས་ཀྱི་ད་འདི་སོ་སོ་ལས་དངོས་གནས་ད་ལྟ་དཔེར་ན་ང་དེང་སང་དེ་བ་ཅིག་སློབ་དཔོན་གྱི་མིང་གནས་རབ་བྱེད་ཅིག་ཡོད་རེད་ད་ང་རང་གི་རེ་བོན་དེ་བྱས་ན་ད་སྐྱབས་མགོན་རིན་པོ་ཆེ་གི་ད་གསུང་སྒྱུར་ཅིག་ད་ཞུ་ག་ཁུལ་རོ་ཟེར་བ་མེད་ཀུན་འདི་གསུང་སྒྱུར་ད་ང་འདྲ་བོ་ད་ཞེ་དྲག་ཞུ་ཐུབ་ཡ་མེད་ད་དྲང་པོ་ཞུ་ན་ལར་བ།

ད་རྒྱལ་སྤྱི་གི་ཕྱི་ལུགས་ཀྱི་ཐོག་ནས་ད་རིག་པ་ཅིག་དཔྱད་ཞིབ་བྱེད་སྟངས་རེད་སྙམ། ད་སློབ་སྦྱོང་གནང་སྟངས་རེད་ད་ཤེས་ཡོན་གྱི་ཐོག་ནས་འགྲོས་འདི་ཡང་ཁག་ཁག་ཅིག་རེད། འདི་བར་དུ་ལ་ཡ་ཅིག་མཐུན་མ་མཐུན་རེད་ད་དཔེར་ན་འདི། ཁྱེད་རང་སྐུ་སྒེར་གྱི་དགོངས་པ་ཐོག་ནས་དཔེར་ན་ཉམས་མྱོང་ཐོག་ནས་གསུངས་པ་ཡིན་ན་འདི་གཉིས་བར་དུ་ལ་ཡ་མཐུད་རྒྱག་པ་ལ་ཡ་ཅིག་དཀའ་ལས་འདྲ་བ་ཅིག་ག་རེ་བྱུང་ཡོད་ན་འདི་ནས་འདི་འདྲའི་སྐབས་ལ་ཡ་ཉམས་མྱོང་འདི་ཨེ་ཁང་འོ་འདི་ཁ་ཤས་ཅིག་བཀའ་གནང་དང་ལགས། ལབ་པའི་བདག་བྱེད་དང་སློབ་ཚན་ཁོ་རང་མ་འདྲ་སོང་ཙང་ད་ཁོ་ད་ཁོ་རང་མ་གཅིག་པ་མང་པོ་ཡོང་ཆོག་གི་རེད་བ་ལོ་དཔེར་ན་ང་རང་ཆ་བཞག་པ་ཡིན་ན་ནི་ངའི་གི་ད་འབྲེལ་ལམ་རིག་པ་བྱེད་ད་བོད་སྐད་ན་ཞུ་ག་གཅིག་གོ་དེ་ཨིན་ཇི་ནང་ལ་ཡིན་ན Communication ཟེར་གྱི་རེད་བ་ལོ་ཨ་ད་དེའི་ཐོག་ལ་ཡ་ངས་ཧ་གོ་ཡ་བྱས་དཔེར་ན་ང་རང་ཚོ་གི་ད་གར་སོག་གུ་རེ་ནམ་རྒྱུན་ཨ་ནི

ད་དེའི་ཐོག་ནས་ངས་ཡང་དེ་བ་ང་རང་ཚོའི་སྤྱི་ཚོགས་ལ་ཡ་གཅིག་ག་ལ་གང་འཚམ་བྱེད་གཞི་གང་ཡོད་ཅི་ཡོད་རུ་གཅིག་ད་ཞུས་ཡོད་རེད་ལབ་པ་ད་གཙོ་བོ་དེ་ངའི་དེ་གའི་རྔན་མ་ཏོག་དབྱིབས་མེད་པའི་རྔན་ལ་ཡིན་ན་དབྱར་ཁ་དེ་བ་ལ་ཡ་ད་ནི་ས་རཱ་མཐོ་སློབ་ད་ང་ཚོའི་རྒན་དམ་པ་བློ་བཟང་རྒྱ་མཚོ་མཆོག་བཙུགས་གནང་མོ་རུ་བ་ལོ་རྒན་གྱི་ད་བཀའ་དྲིན་རྗེས་དྲན་དང་འདི་འདྲའི་གི་ཆེད་དུ་ང་རའི་དང་བླངས་བྱེད་བྱ་ཨ་དེ་བ་ལ་ཡང་བདག་གི་ཉམས་ཞིབ་བྱེད་སྟངས་སྐོར་དང་ཐབས་ལམ་རིག་པའི་སྐོར་དང་དེ་འདྲའི་གི་ངས་འདི་འདྲ་ག་རུ་ཕུལ་གྱི་ཡོད་པ་ལ་དེ་ག་དེ་ཐུགས་ཕན་གསོ་བར་བྱུང་ཡོད་པ་འདྲ། ལྷག་པར་དུ་འདིའི་སྐབས་ལ་ཡང། དཔེར་ན་བསྟན་བྱ་ངས་འདི་དྲན་གྱི་འདུག་ང་ཚོ་ས་རཱ་ལ་ཡང། རྒན་ལགས་རྣམ་པ་ཚོ་གིས་སྔས་མ་ནས། ད་འདི་རུ་བ་ལོ་སློབ་དཔོན་འཛིན་གྲྭ།

སྤི་རྒྱལ་སྦེང་ལོར་ཏཱ་ལའི་བླ་མའི་གཙུག་ལག་སློབ་གཉེར་ཁང་དང་སྦེང་ལོར་གཙུག་ལག་སློབ་གཉེར་ཁང་ཟུང་འབྲེལ་གྱི་ཐོག་ནས་ད་ང་ཚོ་དེང་རབས་ལུགས་སྲོལ་ལྡན་པའི་གྱི་འདི་རུ་བ་ལོ་ད་ང་རང་ཚོ་བོད་པའི་སྐད་ཀྱི་ཐོག་ནས་འབུམ་རམས་པ་ད་རྒན་ལགས་རྣམ་པ་དོན་མཐུན་གནང་སོང་བ་ཡིན་པ། ལ་ཡིན། ད་ད་ངས་ནམ་རྒྱུན་ཁོང་ཚོའི་ཞུ་བའི་སེམས་མི་དོན་ས་རུ་བ། ལ་རེད། བྱས་བྱས་འདི་ཐོག་མ་འདི་མེ་སོར་མཐོ་རིམ་སློབ་གྲྭ་ལ་ཡང་འབྲེལ་བ་འདི་བཙུགས་ད་འདི་ནས་ཁ་བསྒྱུར་བཏང་སྟེ་སྦེང་ལོར་ཆགས་པ་རེད་མ་གཏོགས་འདི་སྐབས་དུས་དེ་ལ་ཡང

ཕན་ཚུན་ཞི་བ་ཞི་བ་ཞིག་འདུག་བདག་གིས་ཁྱོད་རང་མ་ཤེས་མི་འདུག་ཞེས་བདག་གང་ཅི། ག་རེ་སོགས་རེད། བསྔགས་བརྗོད་ཀྱི་ཡིན་པས་ཟེར་བ་བདག་ང་ལ་ཡ། ག་རེ་སོགས་རེད། བལྟ་མོལ་སྙན་པོ་ཅིག་གནང་བྱས་ཡིན་དང་མེད་ཟེར་མེད་པར་ཡ་མ་གཅིག་ཡོང་རོགས་ཅིག་གསུངས་སོང་ཨ། ད་དེ་འདྲའི་དུས་ཚོད་ཞིག་ཡོད་མ་རེད་ངས་དུས་བཀག་ཞིག་ཆགས་རྗེས་ངས་ཉི་མ་བཅོ་ལྔའི་ནང་ལ་ཡ། ད་ཁྱོད་ནི་ལྷ་ཕལ་པའི་སྲོལ་ཞིག་རེད་བ་ནམ་རྒྱུན་ང་ཚོ་ཉམས་ཞིབ་ཉི་མ་བཅོ་ལྔའི་ནང་བསླབ་ཟེར་མཁན་འདི་ད་ཡོང་ཤེས་ཡོད་མ་རེད་བ་ལོ།

ཨ་ལེ་ཉི་མ་གཅིག་གཉིས་ཀྱི་སྤྱི་བཏང་གི་དེ་བ་ནུབ་ཕྱོགས་པའི་བསམ་བློ་གཏོང་སྟངས་དང་ཉམས་ཞིབ་ཀྱི་འཕྲུལ་དང་ཉམས་ཞིབ་ཀྱི་ལྟ་སྟངས་ཉམས་ཞིབ་ཀྱི་ཐབས་ལམ་སྤྱི་བཏང་རེད་ཅེས་ཞུས། དེ་ནས་ང་ཚོ་དམར་ཁྲིད་རང་བྱས་ཏེ་ལར་བ་ང་ཚོ་དམར་ཁྲིད་སྲིད་གྲོས་ཁང་དུ་ཡར་ལྟ་འདིར་བ་ལོ Work Shop སོགས་ལར་བ་སྦྱོང་བརྡར་བྱས་ནས། བྱས་ནས་རྒན་ལགས་རྣམ་པ་ཚོ་འདི་གཅིག་བྱེད་ཅེས་ད་གང་བྱས། བདུན་ཕྲག་གཉིས་རེ་ཞིག་ལ་རེ་དང་ཆུ་ཚོད་ཉི་མ་རེར་ཆུ་ཚོད་མང་པོ་ཁྲིད་ཅིང་ང་ཚོར་ལྷག་རེ་ཞིག་སྤྲད་ཅིང། ད་འདི་ཏན་ཏན་ཡག་པོ་རེ་བྱུང་བ་རེད་ལ།
བྱས་ཏེ་ད་དེ་ནས་རྒན་ལགས་རྣམ་པ་ཚོ་གཅིག་ཅེས་ཕི་ཀའི་མཐོའི་ནང་དུ་ག་ལ་ང་རང་དགའ་པོ་རེ་བྱུང་བ་རོ་ད་ང་རས་དེ་ཏོག་ཙམ་ཅིག་རོགས་སྐྱོར་རེ་བོ་ཞུས་ཡོད་རེ་བ་ལོ། བྱས་ཏེ་ངས་འདི་བ་ནུབ་ཕྱོགས་བ་ལ་ཡ། ནུབ་ཕྱོགས་ལ་སློབ་སྦྱོང་བྱེད་ག་ཡོད་ལོ་མང་པོ་ཅིག་སོ་སོ་གཅིག་པོ་ཅིག། ག་ལ་གོ་རེ་ད་བོད་པ་མང་པོ་མེད་ས་ཅིག་ལ་ཡ། འདི་འདྲའི་དཀའ་ལས་རྒྱབ་བ་འདི་གིས་ད་འདི་བ

ད་ཡང་བོད་པའི་གི་ནང་ཆོས་ཀྱི་དྲི་མ་དང་ནང་ཆོས་ཀྱི་ཞག་ཚི་ཟེར་བ་ད་དེ་ལ་ཡ་འདི་འདྲ་ཡོད་བསྡད་པའི་གི་སློབ་གཉེར་གྱི་རྒྱབ་ལྗོངས་འདི་ཕ་གི་ཕྱི་རྒྱལ་ཡུལ་གྲུ་ཁག་ན་ནུབ་ཕྱོགས་ཡུལ་གྲུ་ཁག་ཅིག་ནང་ལོགས་ལ་ཡ་འབུམ་རམས་པའི་སློབ་གཉེར་གནང་ཡག་གི་མཚོན་པའི་ཡང་ན་སློབ་སྟོན་སློབ་ཁྲིད་གནང་ཡག་གི་མཚོན་པའི་འདི་ནང་ལོགས་ལ་ཡ་ཕ་ཅིག་ཕན་རྒྱས་སུ་ར་ག་རེ་ག་རེ་བྱུང་ཡོད་དགོངས་ཀྱི་ཡོད་ན་དེ་དེ་ལ་ཡ་ཅིག་དོ་སྣང་ཡོང་ཡག་དེ་འདྲའི་གི་གནད་དོན་དེ་ག་རེ་ག་རེ་བྱུང་ཡོད་ན incident སུ་ར་འདྲ་ཅིག་དཀའ་ན་ཡ་འདྲ་ཡོད་ན།

ཕ་མ་ཚོས་ཆོས་ཞུགས་བྱས་པ་རེད་དེ་དེ་ད་ད་ཉིན་མོའི་བསླབ་གྲྭ་འགྲིམས་པའི་ཞོར་ལ་ཡ་ཟླ་བ་གུང་སེང་སྒང་ལ་ཡ་ད་ཅིག་དཔེ་ཆ་བློ་འཛིན་བྱེད་ཁག་མ་གཏོགས་དེ་འདྲའི་སྤུ་མགོ་ཆུ་ཆུར་བ་ཚེ་བྱུང་མ་སོང་ཨ། དེ་ནས་ང་བསླབ་གྲྭ་ཐོན་རྗེས་ད་རིགས་ལམ་སློབ་གཉེར་ཁང་ལ་སླེབས་པ་རེད་དེ་དཔེ་ཆ་རུ་བྱས་ཤི་ཐལ་དེ་ནས་ད་གཙོ་བོ་དེ་ང་ད་དངོས་གནས་བླ་མ་བསམ་གྱིས་མི་ཁྱབ་པ་ད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་གི་ད་སྐྱེས་ཆེན་དམ་པ་མང་པོ་ཞེ་པོ་ཅིག་གི་ད་ངས་གསུང་རྒྱུན་ཞུས་ཡོད་རེད་བ་ལོ། བྱེད་དུས་ངས་ནམ་རྒྱུན་འདི་ཞུ་དགོས་ད་ང་ཚོས་ཅིག་གཞུང་ཆེན་པོ་ལ་ཡང་ཐོས་བསམ་སློབ་གཉེར་གནང་སྟངས་འདི་ད་གདན་ས་ཁག་དང་བཤད་གྲྭ་ཁག་ལ་ཡོད་པ་བཞིན་ང་ཞུ་ཡས་བྱུང་ཡོད་མ་རེད་ཆ་ཚང་ཡིན་ནའི་བླ་མ་བསམ་གྱིས་མི་ཁྱབ་པ་མང་པོ་ཞེ་པོ་ཅིག་གི་གསུང་རྒྱུན་ཞུས་ཞེས་པ་ཆ་བཞག་པ་ན་ད་བླ་མའི་མན་ངག་དེ་གས་འདི་ད་ང་རང་ག་ཚོད་དྲན་གྱི་ཡོད་དེ་མ་རེད་མོ་ད་ང་ར་ཞེ་པོ་ཞིག་ཐོབ་བསྡད་ཡོད་རེད་བ་ལོ། འོ་དེ་འདྲའི་རིགས་ཡིན་པ་འདྲ་བྱས་ནས་ད་གང་གཱའི་བདེ་བ་དེང་སང་ངས་ཀྱི་སློབ་ཆེན་བསླབ་དུས་སྒང་ལ་ཡིན་ནའི་ད་ང་བོད་པ་ཡིན་པའི་ཆ་ནས་བོད་པའི་བསམ་བློ་བཏང་སྟངས་ད་ད་གཞུང་མ་ཐུག་གི་ནང་ཆོས་ཀྱི་གོ་བ་འདི་གས་འདི་ད་ག་པར་འབྲེལ་བ་ཆགས་ཀྱི་ཡོད་པ་ཡིན་ནའི་ཨ་ནི་དེ་ཐབས་མཁས་པོ་ཅིག་ཐོག་ནས་ཨ་ནི་ངའི་སློབ་ཆེན་ནང་ལ་ཡ་ད་འདི་གས་བཅུག་གི་ཡོད་པ་ད་བྱེད་དུས་སྒང་ལ་ཡ་འདི་གས་དེ་མང་པོ་གིས་དེ་དགའ་པོ་བྱས་མ་འདང་བའི་ཆིག་ཅིག་ཡོང་གི་ཟེར་བས་ན་ག་རེ་ཞུ་གི་རེད་ཨ།

ཨེ་ཙི་ཀ་དང་སློབ་དཔོན་གྱི་མིང་སྐམ་པོར་བྱས་ཡོད་ད་ང་འདི་ཉམས་ཞིབ་ར་བ་འདི་འདྲས་ད་མཁས་པའི་གི་དུས་དེབ་ནང་སྟོན་དགོས་རེད་བ་ལོ་ཨ་འདི་འདྲས་སྒང་ལ་ཡ་ངས་ཀྱིས་ཨེ་ད་འདི་གས་དེ་བེད་སྤྱོད་བྱས་དེ་མང་བྱས་འདི་བྱེད་དུས་མཁས་པ་གཞན་པ་ཚོ་ཡིན་ནའི་ཡང་འདི་ཚོ་ལ་ཡང་མོས་པོ་རུ་གནང་མཁན་མང་པོ་ཡོང་གི་འདུག་བ་ལོ་ཨ་ཅིག་གར་སོང་བ་ལ་ད་ང་ཚོ་ཡིན་ན་ཏེ་བོད་ནང་ནས་གཟུགས་བཟང་ར་བ་ཆགས་གི་མེད་འགྲོ་བསམ་དུས་གང་ས་ཁོ་རང་ཚོ་གི་འདི་ནང་པའི་གཞུང་ཆེན་པོ་དང་ལྟ་བ་འདི་འདྲས་ཆ་ནས་གོ་སྐབས་མེད་པ་མང་པོ་བྱུང་བ་རེད་བ་ལོ། ད་ང་ལ་ཡང་ཡང་ཅིག་ཤུགས་ཆེ་རེད་དེ་ག་རེ་བྱེད་དེ། ཅིག་དེ་ནུབ་ཕྱོགས་པ་ལ་ཡོང་དུས་སྒང་སོ་སོའི་གི་སྔ་མོའི་གི་སློབ་སྦྱོང་དེ་ཅིག་ག་ལ་གང་ཟག་རག་ཡོད་ཙང་འདི་འདྲའི་གི་བསམ་བློ་བཏང་སྟངས་དང། འདིའི་གི་ཐོག་ནས་ད་ལྷག་པར་དུ་གསུང་རྒྱུན་ཞུས་ཙང་ད་འདི་དབྱིན་ཇི་སྐད་ཐོག་ལ་ཕར་འདི་ལབ་པའི་གི་ད་ནུས་པ་ར་བ་ཡོད་ཙང་འདི་འདྲའི་གི་ཐོག་ནས་ཡང་ང་ཏེ་ག་ལ་ཚོགས་པ་ར་ངོ་སོ་ཐོབ་པ་ར་བ་ཆགས་ཡོད་ས་རེད་བ། ཅིག་ལྟ་དུས་སྒང་ལ་ཡ། དཔེར་ན་ད་ད་ལྟ། འདི། དཔེར་ན། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོ་དང་དེ་འདྲས་བྱེད་དུས། ཅིག། ངའི་མིའི་གཤིས་ཀ་དང་སྐད་ཆ་བཤད་སྟངས་དང། ཨ་ནི་ཅིག་བསམ་བློ་བཏང་སྟངས་དང་འདི་གས་དེ་ཁོང་ཚོ་མང་པོ་ཞེ་པོ་ཅིག་ཡིད་སྨོན་ཞེ་པོ་བྱེད་ཀྱི་འདུག་དྲང་པོ་ཞུས་ན་རེད་བ། ད་དེ་དེ་ཞུ་ཐུབ་མི་ཐུབ་ད་ང་རང་ང་རང་སྐྱ་ངལ་རེ་བོ་ཆགས་ཀྱི་པོ་ཞིག་འདུག་མ་གཏོགས། དེ་ནས་ང་རང་ཚོ་དཀའ་ལས་གནང་གི་ཡོད་པའི་སོང་ཙང་ཁོང་ཚོའི་གིས་ང་ལ་ཡ། སྔན་མ་ད་ང་ཚོགས་གཙོ་འཁུར་བྱེད་དུས་ད་དུས་ཚོད་ཚར་དུས་ཁོ་རང་ཚོའི་མང་པོ་ཞེ་པོ་ཅིག་གིས་དགོངས་ཚུལ་གསུང་གི་འདུག་ང། འདི་དུས་ངས་གཞི་ནས་ཧ་གོ་ས་རེད་ཅེས་ངའི་གིས་བསམ་ཚོད་དཔེར་ན་གཞན་ང་ཚོ་ཕ་གིར་ལ་ཡ་ལོ་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀ་གི་སྲིད་དོན་གི་འདི་ཡོད་རེད་བ་ལོ་མང་པོ་ཞེ་དྲག་ཡོད་རེད་བ་ད་ཡིན་ནའི་ངའི་གིས་ཅིག་ག་ཟེར་དགོས་རེད། ང་ཚོ་ནམ་རྒྱུན་བཀའ་མོལ་བྱེད་པ་དེ་རི་བོང་ལས་ཙོག་པ་དང་ལོ་ཞི་མི་ལས་མཁས་པ་ར་བ་བྱེད་ཅེས་ཨ་ནེ་གཅིག་གིས་སྤྱི་པའི་དོན་དག་དང་ལྷག་དོན་དུ་བོད་ཀྱི་གནད་དོན་འདི་འདྲའི་ཐོག་ལ་ཡ་ཚང་མ་མཉམ་རུབ་རུབ་ཞུ་ཡག་བཤད་དོན་གཅིག་གངས་དཀར་ཁྱུང་པོ་ཞིག་བྱས་ཕྱིན་བཞིན་པ་ར་བ་ལོ། བྱས་དུས་འདི་ཁོ་རང་ཚོའི་མོས་པོ་ཞིག་བྱུང་ཤག་ད་ལྟ་ལྕམ་སྐུ་ནེན་སི་པེ་ལོ་སི་གིས་ཐེངས་གཅིག་འདི་བཀའ་གནང་གང་ཟེར་ན་ང་འདི་ཚོགས་གཙོ་ཆགས་པ་ར་བ་ཤེས་ཚོགས་གཙོ་གང་འདྲ་ཆགས་གང་ཟེར་ན་འདི་གའི་ནང་ནས་སྲིད་དོན་ཞུ་གི་ཡོད་རེད་བ་ལ་རེད་བ་དེ་ཞུས་དུས་ཐེངས་འདི་ར་བ།
ལ་རེད། ཡིན་ནའི་ད་ང་སྲིད་དོན་འདི་འདྲའི་མི་མ་རེད་ང་སྲིད་དོན་ཤེས་ངེས་ལེན་ནོ་མ་ཏེ་ཡིན་ནའི་ང་རེད་ད་ཅིག་སྔོན་ནས་བསམ་བློ་གང་དག་རོ་བཏང་བྱས་མཁས་པོ་བྱས་ཚར་ཚང་མ་ལོག་གི་དགའ་པོ་བྱས་ང་བེ། སྔོན་མ་རྒྱལ་རབས་ལོ་རྒྱུས་ནང་མ་བྱུང་བའི་ཚང་མ་ལོག་གི་ག་རེ་ཟེར་དགོས་སྤྱི་མོས་ཀྱི་ཐོག་ནས་ང་ཚོགས་གཙོ་བསྐོས་རྒྱུ་རུ་བ་རུ་བ་བྱས་ཙང་འོ་འདི་འདྲའི་ཐོག་ལ་ངས་ནང་པའི་གི་སློབ་སྦྱོང་བྱས་པ་དང་ད་དགེ་བའི་བཤེས་གཉེན་སོགས་ཀྱི་བཀའ་དྲིན་དང་བསམ་བློ་བཏང་ཕྱོགས་འདི་གི་དངོས་དང་བརྒྱུད་ནས་ཞེ་པོ་ཅིག་ཕན་ཐོགས་ཡོད་ས་རེད་ལ་རུ་བ།

ཨ་ད་ཕ་གིའི་ཡིན་པ་ཡིན་ནའི་ང་ཚོའི་ཆོས་ལུགས་ཚང་མ་ལོག་ལ་ཡ་གུས་བརྩི་ཞུ་དགོས་དགོས་རེད་ཨ་བྱས་ད་ད་ལྟ་བར་དུ་ང་ལ་ཡ་དེ་འདྲའི་གི་ཐོག་ནས་སྐྱོན་བརྗོད་བྱེད་མཁན་མ་བྱུང་ཅི་ནང་ནས་ང་ནམ་རྒྱུན་ང་ཚོའི་བསམ་བློ་བཏང་སྟངས་ར་བ་དེ་ཆོས་བྱས་མ་བྱས་ཟེར་མཁན་དེ་སོ་སོའི་འདོད་པ་རེད་ཆོས་ག་རེ་བྱས་ནས་སོ་སོའི་འདོད་པ་རེད་ཚང་མ་ལོག་ལ་ཡ་གཅིག་གུས་བརྩི་ད་དེ་འདྲའི་ཞུ་གི་ཡོད་བ་བྱས་དུས་སྒང་ལ་ཡ་གཅིག་ད་ང་ཚོའི་ནང་པའི་ལྟ་བ་བྱས་པ་ཡིན་ནའི་ཆོས་ལུགས་སྤེལ་ཡ་ཟེར་ཅིག་ར་བ Conversion ཟེར་དེ་ང་ཚོའི་ནང་པ་ལ་ཡ་དེ་ཁྱོན་ཡོད་མ་ར་བ་བསམ་བློ་དེ་དྲང་པོ་ཞུས་ན་ལ་ར་བ།

བཀའ་གནང་བ་འདི་འདྲའི་གི་ད YouTube ཐོག་ནས་བསྟན་གྱི་ཡོད་རེད་ད་འབྲེལ་ཡོད་དགའ་བ་ཆགས་ཀྱི་འདུག་རེད་བ། གཅིག་ད་ཁོང་ཚོ་ཁ་ཤས་འདི་འདྲའི་དོ་སྣང་བྱས་ནས་ཨེ་སྐུ་མཁྱེན་ད་དེབ་དམིགས་བསལ་ག་རེ་ཀློག་ན་ཡག་གི་རེད་ང་ལ་ཡ་ཨན་དེབ་འདི་འདྲས་ཅིག་ཁྱེད་རང་ངོ་སྤྲོད་གནང་དང་ཟེར་མཁན་རེད་བ་འདི་འདྲས་ཡོང་གི་འདུག་བ། འོ་འདི་འདྲས་རེད་བ་འདི་འདྲས་ཞུས་ནས་ཡ་མི་རེ་ཟུང་རེ་ཟུང་ལ་ཡ་ཨ་འདི་འདྲས་ཐོག་ནས་ཕན་ཐོགས་ཆེན་པོ་བྱུང་ཁོ་རང་ཚོས་ལབ་གི་འདུག། ད་ག་ང་དེ་མུ་མཐུད་ནས་ད་དེ་བྱས་ཡག་བྱུང་མ་སོང་ནས་ཁྱེད་རང་དེབ་དེ་ག་དེ་ལབ་བྱས་ཁྱེད་རང་འཛིན་གྲྭ་བླངས་པ་དང་དེབ་ཀློག་པ་དེ་ག་དེ་ངའི་བསམ་བློ་ལ་ཡ་འགྱུར་བ་ཆེན་པོ་ཞེ་པོ་ཅིག་ཕྱིན་སོང་དེ་ང་རའི་ལས་དོན་བྱེད་ཕྱོགས་ཐོག་ལ་ཡ་ཕན་ཐོགས་ཡོང་གི་འདུག་སོགས་དེ་འདྲས་བཤད་མཁན་མེད་པ་ཡོང་གི་འདུག་ལ་རོ་བ། ལགས་ལགས་སོ། ད Doctor ལགས་ད་ལྟ་ད་ལོ་ངོ་མང་པོ་ཞིག་སྤྱི་པའི་ཞབས་ཞུ་སྒྲུབ་གནང་ཡོད་རེད་ད་ལྟ་ཡིན་ནའི་ད་སྤྱི་ཚོགས་ཀྱི་ད་ཤེས་ཡོན་བསྟི་གནས་ཤིག་ནང་ལོགས་ལ་ཡ་ཕྱག་ལས་གནང་གི་ཡོད་རེད་མ་འོངས་ལོ་གཉིས་གསུམ་ཞིག་ནང་ལོགས་ལ་ཡ་འཆར་གཞི་འདྲ་པོ་ག་རེ་གྲ་སྒྲིག་གནང་ཡིན་ནམ། ད་སྤྱིར་བཏང་དྲང་པོ་ཞུས་ན་ལ་ར་བ་ད་ང་འདི་རེད་ལོ་ད་ང་རང་ཚོ་ནམ་རྒྱུན་དེ་ད་མཐོ་རིམ་གཙུག་ལག་སློབ་སྟོན་གི་ང་ཚོ་ཚང་མ་ལོག་ལ་ཡ་ད་ལས་དོན་གལ་ཆེ་ཤོས་དེ་སླབ་ཡག་དེ་བྱས་འདི་ཞུས་ནས་སོ་སོའི་གི་ད་ཉམས་ཞིབ་ག་ལ་གང་འདྲ་བྱས་དང་ཨ་ནི་ཞབས་ཞུ་ག་རེ་ཞུས་ད་དེ་རུ་བ། དང། ལོ་ངག་ང་རང་རང་གི་དམིགས་བསལ་དྲང་པོ་ཞུས་ན་ལ་རོ་བ་འཆར་གཞི་འདྲ་པོ་དེ་འདྲའི་ནམ་རྒྱུན་ཞེ་དྲག་སྒྲིག་གི་མི་འདུག་ང་དེ་དེ་ག་རེ་ཟེར་དགོས་རེད་མང་པོ་ཞེ་པོ་ཅིག་དེའི་རོགས་པ་བྱེད་རོགས་ཅིག་ཕ་གིའི་རོགས་པ་བྱེད་རོགས་ཅིག་མང་པོ་གསུང་མ་རུ་བ་ད་ག་རང་བྱེད་མ་ད་དེ་དེ་ལ་རོ་བ་ང་རང་རང་གི་འཆར་གཞི་ཅིག་ཡས་དེ་ཏས་སྐྱོང་པོ་རུ་ཆགས་འགྲོ་གི་འདུག་ལ་རོ་བ་བྱེད་ནས་ད་ང་རང་མ་འོངས་པ་ཅིག་བསམ་བློ་བཏང་དགོས་རོ་བ་ད་ད་ད་དེ་ཞུས་ནས་དེ་ཟེར་བོ་མི་འདུག་ཁ་རྒྱག་པ་ཤེས་ང་ར་བོ་བྱེད་པོ་འདུག་ཡང་དེ་བྱེད་མ་ཐུབ་དེ་དེ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་མགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། ཉེ་ཆར་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་ལ་བསྐོང་ཚོགས་གནང་བའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་གླེང་སྟེགས་ཀྱི་སྐབས་རྒྱ་ནག་དམར་ཤོག་ཚོགས་པས་བཀོད་སྒྲིག་བྱས་པའི་རྔམ་སྟོན་ལས་འགུལ་བ་དང། རྒྱ་རིགས་སློབ་གྲྭ་བ་ཚོ་ཁག་གིས་བོད་མི་དང་ཨུ་གུར་ཧོང་ཀོང་གི་ལས་འགུལ་བའི་ཐོག་རྡུང་རྡེག་བཏང་བ་དང། འཇིགས་སྐུལ་རྗེས་འདེད་བཏང་བ། རྡུང་རྡེག་ལག་འཛིང་བྱས་པ་སོགས་ཀྱི་གནད་དོན་དང་འབྲེལ་ནས་དེ་རིང་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་གྱི་གྲོས་ཚོགས་ཆགས་ཡུལ་གྱི་ཉེ་འདབས་ཚོགས་ཁང་ཞིག་ཏུ་གསར་འགོད་ལྷན་ཚོགས་གནང་སྟེ། རྒྱ་ནག་གཞུང་ལ་རྒྱབ་སྐྱོར་བ་ཚོའི་བྱ་སྤྱོད་ཀྱི་ཐད། གསལ་སྟོན་དྲིལ་བསྒྲགས་ཤིག་གནང་རྒྱུ་ཡིན་འདུག་ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་ནང་ལ་གནས་འཁོད་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོའི་བཞུགས་ཁང་དུ་རེས་གཟའ་ཟླ་བ་ཕྱི་ཚེས་བཅུ་གཅིག་ཉིན་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་སྲུང་བརྩི་ཞུས་འདུག་ཅིང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ནས། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོའི་བཞུགས་ཁང་དུ་མཛད་སྒོའི་སྐབས་མཉམ་ཞུགས་གནང་སྟེ་ཅེག་སྤྱི་མཐུན་རྒྱལ་ཁབ་གཞུང་གི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཐོག་བོད་མིའི་སྐུ་ཚབ་འབོད་པར་ལེགས་གསོལ་གནང་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང་རྒྱ་ནག་དང་བལ་ཡུལ་དབར་བལ་བོད་ས་མཚམས་སུ་གློག་ཤུགས་འདྲེན་གཏོང་ལས་འཆར་ལག་ལེན་བྱེད་ཕྱོགས་ཀྱི་སྐོར་ལ་གྲོས་མོལ་བྱ་རྒྱུ་ཡིན་འདུག།